ང་ཚོ་དེ་ད་ཊོ་རོན་ཊོ་ལ་ང་ཚོ་སྤྱི་ཁང། གངས་ལྗོངས་ཆོས་ལྡན་གླིང་ལ་ད་དུས་རྒྱུན་དུ་ཨ་མ་ལགས་ད་ང་ཚོ་འཛོམས་འཛོམས་མཛད་སྒོ་ག་རེ་ཡིན་ནའི་ཨ་མ་ལགས་ཕེབས་ཀྱི་རེད་ཨ་མ་ཕེབས་དུས་ཙམ་པ་ནས་ཨ་མ་ལགས་ཀྱིས་ཅིག་ད་ཅིག་ག་རེ་ལབ་དགོས་རེད་རྣམ་འགྱུར་སྟོན་དང་ཨ་ནི་གཞས་འཁྲབ་དང

སྐྱེས་བུ་ཡིན་ན་རེད་ད་ག་རེ་ཡིན་ནའི་ད་ཨ་མ་ལགས་ལ་ལོ་རྒྱུས་བཤད་ཡོད་རེད་ཨ་འདི་དེ་རིང་ང་རང་གོ་སྐབས་ཟིན་ནས་ཨ་མ་ལགས་ལ་དུས་སུ་ཕྱིན་ནས་ཨ་མ་ལགས་ཀྱི་སྒྲུང་ཉན་འདོད་ཡོད་ལབ་ནས་དུས་སུ་ང་རང་འབྲེལ་བ་བྱས་ཡིན་བྱས་པ་འདྲ་བོ་ཨ་མ་ལགས་ཀྱིས་ཡིན་ད་ཡིན་དུས་སུ་ཨ་ཁྱེད་རང་གིས་གོ་སྐབས་དུས་ཚོད་སྤྲད་པ་དེ་ལ་དང་པོ་ཨ་ཚུར་ཐུགས་རྗེ་ཆེ་ལབ་ནས་ཨ་མ་ལགས་ཀྱིས་ཚུར་བསྔགས་བརྗོད་བྱེད་ཀྱི་འདུག་པ་ཨ་སེམས་པ་དཔེ་དགའ་བོ་བྱུང་སོང་ཨ་ནི་ཨ་མ་ལགས་ད་དགུང་ལོ་ང་ཚོ་རྒན་པའི་གྲས་རེད་ཨ་དེ་རིང་རྒན་པ་གི་དེ་ཨ་མ་ལགས་ཀྱི་སྒྲུང་འདི་དཔེ་དམིགས་བསལ་ཞིག་ཆགས་དགོས་རེད་ཨ་དེ་རིང།

སུག་པ་སྦ་བྱ་དེ་འདྲ་འོ་ལ་བྱ་གི་དང་དེ་ནང་ཞིག་སྤྲད་གི་རེད་གྲོང་པ་རེ་རེ་ལ་ཆ་ཚང་རེད་དེ་གླ་ཕོགས་ག་ཚོད་རྒྱག་གི་མེད་དེ་དེ་ག་ལ་ཤོད་ཡོང་གི་མ་རེད་བ་ཞིང་ཁ་རེ་རེ་གནང་གི་ཡོད་ས་རེད་ཨ་ནི་ཁོ་ལ་བ་བི་ཉི་མ་ཉི་མ་གི་གླ་ཆ་གནང་གི་ཡོད་ས་རེད་ཨ་ནི་ཁ་ལག་གནང་གི་ཡོད་ས་རེད་བ་མ་ལ་གི་ཁོ་འདྲའི་སྒྲིག་འཛུགས་བཟོ་གནང་འདུག་ཨང་ད་ལས་ཀ་བྱེད་མཁན་དེ་ནང་ལ་ཆ་ཚང་དེ་འདྲ་ལས་ཀ་བྱེད་མཁན་དེ་བུ་མོ་ཞིག་བཞག་གི་རེད་ནང་སྒོ་ལ་གི་རེད་བུ་མོ་ཞིག་བ་དེ་ཞོགས་ཀས་ཆུ་ཚོད་ལྔ་པ་ནས་དགོང་མོའི་ཆུ་ཚོད

དེས་མ་དེ་ཁོ་སོང་ཁོ་ཚོའི་མི་དེ་ཕྱི་ལ་བལྟས་ཆོག་ཡོད་མ་རེད་ལྷ་དེ་ཀྱི་གནང་གི་ཡོད་མ་རེད་གསུངས་ནས་བུ་མོ་གཅིག་མ་གནང་སྐུ་ཡེ་ལ་མ་དེར་སྐུ་ཡེ་ཟེར་ན་ཁོ་ཚོའི་ལུང་པ་དེ་རེད། ཁ་འགུག་ནས་མ་གནང། ད་བུ་མོ་གཅིག་ཡང་ང་རང་ཨ་ཅེ་རྩ་ལ་འགྲོ་གི་ཡོད་ཟེར་ཡང། སེར་སྐྱ་ལ་འགྲོ་བདག་གི་སྤུན་ཀྱག་གཅིག། ཡང་བདག་གི་སྤུན་ཀྱག་གཅིག་ཡང་ཨ་ཅེ་གཅིག།

ཁོང་འདི་འདྲས་བྱས་ནས་བཙོན་ལ་བླུག་དགོས་ཡས་མི་འདུག་ཟེར་བྱས་ནས་ཨ་ནི་རྒྱ་མི་གིས་བདག་ཚོ་ལ། ཏིས་ཟེར་ཡང་བྱ་བཏང་བ་ཡིན་ས་རེད། ཡང་བྱ་ལྟ་ངེས་ག་ལ་འདི་མི་ལ་བྱིན་བདག་ཚོའི་དང་བདག་ཚོ་བྲོས་ཚར་ནས་ནང་ཆས་ལྟ་རྟོག་བྱེད་དུ་ཡང་བྱ་ལ། ད་ག་རེ་ག་ཚོད་གསེར་དངུལ་ཟངས་ལྕགས་དང་ཨ་ནི་ལྷ་སྐུ་རྟེན་གསུམ་དང་ཐ་ཡོང་གི་རེད་བ་བོད་ལ་ནོར་སྲིད་ཡོང་གི་རེད་བ། མང་ཆ་ད་ཁོ་ཚོ་རང་ཁུར། ཨ་ནི་རྒྱུ་ཁོ་ནི་ཕྱེད་ཀ་བཅོས་སྒྱུར་བཏང་འདུག་མི་སྒང་ག་ལ་བཅོས་སྒྱུར་བཏང་ནས་བིན་བྱ་རེད་བ།

ང་ཚོའི་རོང་པའི་ལུང་པ་དེ་ནི་ནི་རོང་པ་རོང་ལྡིང་རང་རེད་རོང་པ་རོང་ལྡིང་བྱེད་ན་པོ་ནི་ང་ཚོ་རྒྱན་ཆ་དང་འདྲེ་སྤང་འདྲེ་རྒྱབ་བྱེད་ག་འདྲ་རེད་ཡང་ང་ཚོ་ར་བོ་བྱེད་ནི་ཤར་པ་ར་བོ་རེད་བ་ལ་ཤར་པའི་སུ་ར་བ་ཤ་ཁྱེད་ཚ་ཡི་དུ་སྐད་ཆ་དེ་ཚོ་མི་བྱེད་མཁན་ད་ཁོ་ཁོ་འདྲའི་ལུང་པ་ལ་ད་ཁོ་རུ་ང་ཚོ་བསྡད་ཡོད་མ་རེད་ཡང་ད་ཁོ་ནི་བྱེད་ནི་ཡང་མ་ཡོང་ནི་ཡང་ཀི་མ་ཐང་ཀ་སུ་བྱེད་ནི་ཡང་ད་ནེ་པ་ལི་གི་མི་སེར་རང་རེད་ཤ་ཡང་ཁོའི་ལུང་པ་ཁོ་རུ་བྱེད་ནི་ད་དེ་ཚོ་ད་ཁོང་ཚོ་འབྲེལ་བ་ཆེན་པོ་འདུག་ང་ཚོའི་ལུང་པ་ལ་འབྲེལ་བ་བྱས་ཡོད་མ་རེད་ཁོང་ཚོ་པཱ་ལགས་ཁོང་ཚོ་ལ་འབྲེལ་བ་ཞེ་པོ་འདུག་ད་གོ་ཡི་བླ་བྲང་ང་ཟེར་བྱས་ན་ཁོང་ཚོ་རང་གི་ད་སྙིང་རྗེ། ཁོང་ཚོ་སྙིང་རྗེ་ཆོས་ནང་པ་རང་བྱེད་ཀྱི་རེད་ད། ནང་པ་རང་བྱེད་ནི་རྙིང་མ་གི་ཞྭ་མོ་དེ་ཚོ་གྱོན། ད་ཆོ་ག་བཙུགས་ཡས་དང་དཔེ་ཆ་སྒྲོག་ཡས་དང་ཁོང་ཚོ་དཔེ་དེ་འདྲ་བྱས་ནས་ཟབ་ཟབ་བྱེད་ཀྱི་རེད། ཨ་ནི་ཨ་མ་ལགས་རང་ད་སོ་སོ་ད་ཆོས་ཐོག་ལ་ཚུར་སླེབས་རོགས་ཨ། ལོ་ཨ། སླེབས་ནས་ཨ་ནི་ད།

མི་ཚེ་གསར་བ་ཞིག་ལུང་པ་གསར་བ་རེད་ཨ་ནི་ཡང་དཀའ་ངལ་ཆེན་པོ་མི་ཚང་ང་ཚོ་ཚང་མ་ལ་དཀའ་ངལ་འཕྲད་ཡོད་རེད་བ་ཕ་མ་ཚང་མ་རྒན་པ་ཚང་མ་ལ་འོ་འདི་ལོ་རྒྱུས་ཅིག་ཨམ་ལ་ད་ཡང་ང་མ་ཆོས་ཚོགས་ལས་སླེབས་ནས་ལོ་གསུམ་བཞི་ད་གི་ད་ཞིང་སང་སྤང་ཚོགས་ཁོ་ལ་བསྡད་པ་རེད་རོང་པི་ལུང་པ་ལ་བསྡད་ད་རོང་པའི་ལུང་པ་ལ་བསྡད་ནས་དེ་ད་གི་ལས་ཀ་དེ་སྲབ་ལས་རྐྱང་རྐྱང་ཨ་ལུ་བཏབ་ཡས་དང་སྙེ་མ་བཏོག་ཡས་དང་སོ་དྲག་ཡས་དང་དེ་འདྲས་རྐྱང་རྐྱང་བྱས་ནས་ད་ཡང་བོད་པ

ཁྱོད་རང་མི་གཅིག་རྩ་གཉིས་རེད་དེ་འདྲའི་རུ་ལྔ་བཅུ་ཐོབ་གི་མ་རེད་ས། ཁྱེད་ཚོ་མི་གསུམ་ལ་ཟ་ཡས་ཀྱི་ང་ཚོས་རུ་གཉིས་སྤྲད་ཀྱི་རེད་ས། ཨཱ་ནི་ཁྱེད་ཚོ་ལས་ཀ་བྱས་ནས་ཟ་དགོས་རེད་ས། ད་ང་ཚོའི་བོད་པ་ཧམ་པ་ཚ་བ་རྐྱང་རྐྱང་ཡོད་ར་རྒྱ་མིས་ང་བོ་སླེབས་ས་ནི། རེད། ཨཱ་ནི་སོན་དེ་ལ་ཁྱོད་རང་ལ་ས་ཆ་ག་ཚོད་ཡོད་པ་ས། ས་ཆ་གང་ཞིག་བཅད་འདུག་དེ་འདྲས་འདུག་ལ་ཁྱེད་རང་ཚོས་ས་ཆ་གནང་ནི་འདུག་ས་ཆ་ལ་ཆ་མེད་གང་མེད་བྱས་ནི། ཨཱ་ནི་ད་གང་ཐུབ་ཐུབ་ཅིག་བཏབ་ཀྱི་ཡིན་སྐྱེས་ན་སྐྱེས་མ་སྐྱེས་ན་མ་སྐྱེས། ཞེ་དྲག་སྐྱེས་དང་མ་སྐྱེས་ཟེར་བ་ལ་དུ་རུ་རྫོབ་རྫོབ་ཀྱི་ཧ་རུ་རྫོབ་རྫོབ་ཀྱི་ཧ་རུ་རྫོབ་ཀྱི།

ཁྱོད་ཚོས་དེ་འདྲ་གནང་གི་ཡོད་ས་རེད་ད་ངས་ཧ་གོ་གི་མ་རེད་བ། དེ་འདྲ་ཕེབས་ཀྱི་འདུག་ཡ་རུ་ནང་ཟེར་མཁན་གོ་མནའ་མ་དང་བདག་ཅེ་ད་ག་ལེ་ཏིག་ཏིག་གོ། ང་རང་གི་རྒྱབ་ཡིན་ཆོས་སྐྱིད་དང་བདག་རང་དང་ད་ཅོ་ཅོ་ཁོ་རང་ལ་གཞི་བཞག་ནང་གོ་ལ་རང་བསྡད་ནི་མནའ་མ་འགྲོ་ཡ་ཟེར་མཁན་དེ་འདྲ་དང་ཁྱོ་ག་བཙལ་ཡ་ཟེར་མཁན་དེ་འདྲ་བསམ་བློ་ཁོ་རང་ད་ག་རེ་བྱུང་མ་སོང་རེད་བ། གཞུག་ཏུ་ཁོང་ག་འདྲ་བྱས་ནི་ཁ་ཐུག་བ་དེ་ཟེར་ན།

སྒྲུང་དེ་རྫོགས་སོང་ང་ལ་ཚར་སྡོད་དུ་མ་བཅུག་གོ་བྱས་དེ་ནས་ངས་ཅོ་ཅོ། ད་རྒྱ་ནི་ཡ། ཟིག་གསུམ་བརྒྱག་ཡ་ཉིན་ཀ་ལ་ཨ་ནི་ང་ཚོ་ད་ཅོ་ཅོ་ནང་ཡིད་ལ་ང་ཚོ་ལེན་དུ་ཡོང་སོང་ང། ད་དེ་བདག་གི་ད་ཡ་ནི་མ་ཡོང་ཡས་ལགས་སོ་གོ་རེ་ད། ལགས་སོ་བྱས་དེ་ནས་ད་ང་ཚོ་ད་རོང་གི་ལུང་པ་ལ་རང་དེ་ནས་ཡང་ད་ཉིན་མཚན་དུས་རུ་ཆོས་ཚོགས། དང་པོ།

དེ་ཁང་པ་གོང་ཆེན་པོ་དེ་འདྲ་ཨ་ནི་ཤར་པ་སེ་ལྡན་སེ་ངའི་ཁང་པ་དེ། ཁང་པ་ཆུང་ཆུང་གཉིས་ལ་ག་ཚོད་ཡོད་ན་གཅིག་ལ་ཆིག་སྟོང་བྱས་གཅིག་ལ་བརྒྱད་བརྒྱ་བྱས་ནི་དེ་འདྲ་ཁྱེད་རང་ཚོས་མཁྱེན་གི་ཡོད་ཀྱི་རེད། ཁུམ་བུ་ཀ་པི་ཟེར་མཁན་གྱི་འོ་དེ་འདྲ་ཡོད་རེད་ད་ཁོ་རང་དུ་བསྡད་བྱས་ནས་དེ་དག་ལ་བུ་མོ་གོ་ཧོ་རི་སྐྱེས་སོང་དེ་འདྲ་ཨ་རིར་ཡོད་མཁན་བུ་མོ་དེ། དེ་འདྲའི་དེ་འདྲ་ཚ་ང་ཚོ་ལས་ཀ་ཚབ་ཆགས་རྐྱང་རེད་ད་ཁོང་གི་མཚན་པོ་གྱོན་མཚན་པོ་ལོང་པ་ག་ཡིས་ཀུ་ཅི་སྟེར་གི་མི་འདུག་མི་ཁྱེད་རང་ཚོང་པ་ཡིན་ན།

ཨ་ནི་ཟ་ཁང་མཇུག་ལ་ནི་ག་ཅི་ཡིན་པས། ད་ཟ་ཁང་མཇུག་ལ་བདག་གིས་ཟ་ཁང་སྒོ་དགའ་རོ་བརྒྱབ་ལ་མ་བརྒྱག་ལ་ཡོད་ལ་མེད་ལ་ན། ཨ་ནི་བདག་གིས་ད་དགུ་བཅུ་གོ་གཅིག་གོ་གཉིས་དེ་བར་ལ། ལོས། དེ་བདག་གིས་ཡང་བཟོ་གྲྭ་ཅིག་བཟོས་ཡིན་རོ་ཨ། ལོས། གདན་བཟོ་གྲྭ། བཟོ་གྲྭ་ཅིག་གདན་གྱི་བཟོ་གྲྭ་ཅིག། ད་སྐྱེ་དམན་ཁ་ཤས་དེ་ཟ་སྙིང་རྗེ་ལབ་སྟེར་བྱེད་ཀྱི་ན་ཨ་ཅག་བདེ་ཆེན་དེ་འདྲའི་དཀའ་ལས་མ་བརྒྱག་ཟེར། དེ་འདྲའི་དཀའ་ལས་ང་ཚོ་ལ་ཐུག་ས་མ་རེད། ཁྱོད་རང་བཟོ་གྲྭ་ཅིག་བཙུགས་ས།

བཟོ་གྲྭ་ལ་ཁེ་བཟང་ཞེ་དྲག་ཡོང་གི་མི་འདུག་དེ་ནི་དེ་ཚོ་ནི་བདག་གིས་ད་ཁྱོད་རང་ལ་མི་སྤྲད་དགོས་ཟེར་ན་ཁྱོད་རང་སྤྲད་དགོས་ལེ། ཨ་བོ་ང་ཚོ་གཉིས་ལ་སེམས་མ་རྩ་དགོས་ཡ་ཡོད་མ་རེད་ཁྱོད་རས་ལས་ཀ་ཡག་པོ་མ་བྱས་བི། ཨ་ནི་ཁྱོད་རང་ལ་ངས་འཐག་ཁྲི་དེ་དགོས་ཡིན་སྤྲད་དགོས་ལེ་ཨ་ནི་བདག་གིས་ཁོ་ལ་བདག་གི་འཐག་ཁྲི་ལྔ་བྱས་ལྕགས་ཀྱི་འཐག་ཁྲི་རེད་བ། འཐག་ཁྲི་ངས་བདག་ཁོ་ལ་བསྟན་ཡིན་ད་བདག་གི་དགེ་བ་ངས་ལ་བཏང་ནས་ཡོང་ཡིན། དེ་ནས་རྗེས་རྗེས་ལ་དེ་ནི་ད་རུང་རྗེས་རྗེས་ལ་འཐག་ཁྲི་གི་མེ་ཏིག་རྗེས་ལ་བདག་གི་འོག་ལ་བཀུག་ལ་ཁོ་དྲི་མ་སྣོམ་ནས་ཡོང་གི་འདུག་ས་དགུ་ནི་མཉམ་པོ་སྡོད་དེའི་སྒང་ལ་ས་ང་སྐྱིད་པ་ལ་ས་རེད་བ།

ཞེས་པའི་ཁྱེའུ་དོ། ལྷ་སྲས། ལྟོས་ཤེས་ད་ལྟ་འཁྲབ་སྟངས་དང་དེ་ཚོ་ཨ་ནི། ཁྱེའུ་གཅིག་པུ་མིན་པ། འཁྲབ་དུས་དཔེ་སོ་སོ་སོ་དབྱིངས་ཞུགས་དོ། ལྷ་སྲས། དཔེ་སོ་སོ་སོ་གི་སེམས་པ་གཏིང་ནས་འཁྲབ་དུས་ཁོ་ལོགས་ཀ་ཞིག་མཐོང་གི་འདུག་རེད་ང་རང་ཚོ་ལྟ་མཁན་ཡིན་པའི་ཆ་ནས། དེ་དེ་འདྲའི་སྤྱི་འཇུས་ཁོ་རང་ནས་དབྱིངས་ཡོད་ཀི་ག་འདྲ་ཡོད། ད་ཆུང་ཆུང་རང་ནས་རང་ལོ་བཅོ་བརྒྱད་བཅུ་དགུ་ལ་ར་དབྱིངས་ཡོད་བོད་ནི་རང་ངོ་ཚ་ཡས་མེད་པ་ལ་སེ་དགའ་བོ་ཡོད། ཨ་ནི་ཞེས་བོད་ནི་དགའ་བོ་ཡོད་པ་ལབ་པའི་ག་པར་ཤེས་འདུག་ཟེར་ན་དེའི་སྐབས་ལ།

ང་ཚོ་ད་ལྟ་དཀའ་ངལ་འདུག་ལབ་ན་དེ་དཔེ་འགྲིག་གི་མི་འདུག་ང་ཚོ་ལ་ང་ཚོའི་དཀའ་ངལ་དེ་ག་རེ་མི་འདུག་རེད་རེད་རེད་ཨ་མ་ལགས་ཁོང་ཚོ་དཀའ་ངལ་དེ་རྒན་པ་དེ་ཚོ་ཧང་སངས་ཡས་ཀྱི་དཀའ་ངལ་དེ་འདྲ་བྱུང་ཡོད་རེད་ང་ཚོ་དཀའ་ངལ་འདུག་དཔེ་ང་ཚོ་འདི་འདུག་ལབ་ན་ང་ཚོ་གྲས་གྱར་རེད་པ་ད་ལྟ་ལུང་པ་དེ་འདྲས་སླེབས་ནས་ང་ཚོ་ལ་ཚང་མ་ཡོད་རེད་ད་དུང་ང་ཚོ་འགྲིག་གི་མི་འདུག་ཅིག་ཡ་ཅིག་སོ་སོ་ཅིག་ལབ་བསྡད་ན་དེ་མ་ཅིག་མ་བདེན་པ་འདྲ་བོ་ཆགས་ཀྱི་འདུག་ཨ་ད་ལ་འོ་དེ་འདྲས་ཀྱི་སློབ་སྦྱོང་ཅིག་ང་ཚོ་ལ་ཤུགས་ཆེན་པོ་རག་གི་སེམས་ཤུགས་ཅིག་རག་གི་འདུག་རེད་པ་ད་ལྟ་གི་སྐད་ཆ་དེ་མི་དགའ་པོའི།

ང་དགའ་བོ་བྱས་ན་ཨེ་འདྲ་ལ་ཆེས་དགའ་བོ་མེད། ང་ག་རེ་དགའ་བོ་ཡོད་ལབ་ན། ད་རྒན་པ་གི་སྒྲུང་དམིགས་བསལ་དེ་འདྲས་མ་འདྲ་མ་འདྲ་དེ་འདྲས་ཡོད་རེད་པ། དེ་འདྲས་ང་གསར་པ་རྙེད་དང་ང་རང་ཚོ་གི་ད་གཙོ་བོ་ང་རང་ཚོ་རིག་གཞུང་རྩ་ཆེན་པོ་ང་རང་ཚོ་རྒན་པ་དེ་ཚོ་དཔེ་རྩ་ཆེན་པོ་རེད་པ། ཚང་མ་ལ་སོ་སོ་གི་ལོ་རྒྱུས་ཤིག་ཡོད་རེད། དེ་ཚོ་དངོས་གནས་ཁོ་རང་གི་དཔེ་རྩ་ཆེན་པོ་ཡིན་དུས་ང་རང་འོ་འདི་འདོད་པ་ཡོད།